མཚམས་འདི་ནས་ང་ཚོས་ཀུན་གླེང་ལས་རིམ་གྱིས་བརྗོད་གཞི་གཉིས་པའི་ཐོག་ལ་བགྲོ་གླེང་ཞུ་གི་ཡིན། ཡང་གཟའ་འཁོར་སྔོན་མ་གི་ནང་ལ་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་ཡོད་པའི་བོད་གནས་ལྟ་ཞིབ་བམ Tibet Watch དང་དབྱིན་ཇིའི་རྒྱལ་ས་ལོན་ཌོན་གྱི་ནང་དུ་རྟེན་གཞི་བྱས་ཡོད་པའི་གཡུ་ཐོག་ཉམས་ཞིབ་ཁང་ངམ Turquoise Roof གཉིས་མཉམ་འབྲེལ་གྱི་ངང་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོའི་ཁ་པར་གྱི་ནང་ལ་མཉེན་ཆས་ཤིག་ཕབ་ལེན་བྱེད་དུ་བཅུག་པའི་རྗེས་སུ་དེ་བརྒྱུད་དེ་དྲ་རྒྱའི་བརྒྱུད་ལམ་གྱི་བོད་མི་ཚོའི་བྱེད་ཕྱོགས་དང་གཏམ་སྤྱོད་ལ་བསྡུ་རུབ་བྱས་པ་དང་དེ་ནས་བསྡུ་རུབ་ཀྱི་ཡིག་ཆ་རྣམས་བེད་སྤྱོད་བཏང་ནས་དྲ་ལམ་གྱི་བོད་མི་ཚོའི་འགྲོ་འདུག་སྤྱོད་གསུམ་དང་སྨྲ་བརྗོད་བཅས་ལ་ཚོད་འཛིན་དང་ལྟ་རྟོག་བྱེད་པ་ལ་བེད་སྤྱོད་གཏོང་གི་ཡོད་པའི་སྐོར་ནས་སྙན་ཐོ་ཞིག་ཐོན་ཡོད་པ་རེད། དེ་འདས་ཐེངས་འདིའི་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་ལ། ད་ལྟ་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་ཆོས་སྐྱིད་ལགས་གདན་འདྲེན་ཞུས་ཏེ་ཁོ་ཚོའི་སྙན་ཐོ་དེའི་སྐོར་ལ་བགྲོ་གླེང་ཞུ་གི་ཡིན་བསྟན་འཛིན་ཆོས་སྐྱིད་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ཚེ་རིང་སྐྱིད་ལགས། ལགས་སོ་དགོངས་དག་གི་དུས་སུ་འགགས་སོང་ཨ་ནི་ད་ལྟ།

གྱུར་པ་རྒྱུ་མཚན་དམིགས་ཡུལ། ཀུན་སློང་གཙོ་བོ་དེ་ད་ཁ་པར་བརྒྱུད་བྱས་ཁ་བསླུས་མང་པོ་ཅིག་བརྒྱག་ཡོད་རེད་པེ་ཤག་རྐུ་མ་བརྐུས་ནས་དེ་ཚོ་ང་ཚོས་ཀྱིས་ད་ཧ་རྩད་ནས་ནི་རྩ་མེད་བཏང་ཡ་དང་སྤྱི་ཚོགས་ཀྱི་བདེ་འཇགས་ཀྱི་ཆེད་དུ་རེད་ལབ་ནས་ཁོ་རང་ཚོའི་དམིགས་ཡུལ་དེ་ཁྱབ་བསྒྲགས་བྱས་ཡོད་རེད་དེ་བོད་ནང་ལ་ང་ཚོས་ཀྱིས་ཁ་བརྡ་མཉེན་ཆས་འདི་ཉམས་ཞིབ་བྱས་ཨ་ནི་དཔྱད་ཞིབ་བྱེད་དུས་སྐབས་སུ་ལ་དེ་རྒྱ་ནག་གཞུང་གིས་ཁྱབ་ཆེ་བའི་བོད་ནང་ལ། དྲ་རྒྱའི་ཐོག་ལ་ཡིན་ནའི་གི་བོད་མིའི་གི་ད་བསམ་བློ་བཏང་སྟངས་རེད། སྐད་ཆ་ག་རེ་བཤད་ཁ་བརྡ་ག་རེ་བྱེད་བ་བོད་དམིགས་བསལ་གི་ལྷག་པར་དུ་བོད་ཕྱི་ནང་གི་བར་ལ་འབྲེལ་བ་ཡོད་རྒྱུ་གི་བོད་པ་ནང་མི་གཉེན་ཚན། གྲོགས་པོ་གྲོགས་མོ་དེ་ཚོའི་བར་གི་འབྲེལ་བ་དེ་ཚོ་ལ་ནི་སོ་ཉུལ་བྱེད་ཐུབ་པའི་གི་ནི་ཁྱད་ཆོས་ཡོད་བའི་གི་མཉེན་ཆས་ཅིག་ཆགས་ཀྱི་ཡོད་པ་དེའི་སྐོར་ལ་ང་ཚོས་ཉམས་ཞིབ་དེ་ཕྱོགས་གཅིག་གནད་དོན་གཅིག་དེ་ཆགས་ཀྱི་འདུག།
ལགས་སོ་ལགས་སོ། སྐབས་དེ་ནི་བོད་ནང་གི་བོད་མི་དེ་ཚོ་གི་ཁ་པར་གི་ནང་ལ་མཉེན་ཆས་དེ་མར་བཅུག་པ་ཡིན་ན་ག་འདྲས་བཅུག་ཡོད་ན་ཁོ་ཚོ་ཡིན་གཅིག་མིན་གཉིས་མཉེན་ཆས་དེ་འཇུག་དགོས་གི་རེད་ལབ་ནས་བརྡ་གཏོང་གི་ཡོད་ན་ཡང་ན་དམིགས་བསལ་གི་དེ་འདྲའི་ཅི་འགག་སྒོ་དང་ས་མཚམས་ཡང་ན་དེའི་བརྟག་ཞིབ་ས་ཚིགས་དེ་འདྲའི་ནས་ཡ་ཁ་པར་གི་ནང་ལ་བཅུག་གི་བཅུག་གི་ཡོད་ན་ག་འདྲས་ཡིན།

མགོ་ལོག་ནས་མགོ་ལོག་ཁུལ་ནས་ཡིན་རྒྱུ་གི་བོད་པ་དེ་ཡིས་ཁོ་རང་སློབ་གྲྭ་ནས་ནང་ལ་ལོག་འགྲོ་དུས་སྐབས་སུ་ནི་ཉེན་རྟོག་པ་ཉེན་རྟོག་ཞིབ་བཤེར་ས་ཚིགས་ཅིག་ལ་ཁོ་རང་གི་ཁ་པར་དེ་འཁྱེར་ནས་ནི་ཁོ་ཚོས་ཀྱི་ཞིབ་བཤེར་བྱས་ནས་དེའི་ནང་ལ་བཙན་འོག་ཏུ་དེ་ཕབ་ལེན་བྱེད་དགོས་རེད་ལབ་ནས། ཉམས་མྱོང་བྱུང་ཤག་དེ་གཅིག་ཆགས་ཀྱི་འདུག་གཉིས་པ་དེ་རྔ་བ་ཁུལ་ནས་ཡིན་རྒྱུ་གི་བོད་པ་གཅིག་དེ་ཁོ་རང་གྲྭ་པ་རེད།

བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་ནི་དྲང་བདེན་གྱི་གནས་ཚུལ་དེ་རྡོག་རོལ་ག་འདྲས་གཏོང་གི་མེད་སྐོར་གྱི་དཔེ་མཚོན་གཅིག་ཞུས་བ་ཡིན་ན་ད། རྒྱ་ནག་གི་དྲ་རྒྱ་རང་ནང་ལ་སྤེལ་ཡོད་པའི་གནས་ཚུལ་གཅིག་དེ་ཧ་ད་འབྲི་རུ་རྫོང་ན་བྱུང་ཡོད་རེད་འབྲི་རུ་རྫོང་ལ་ད་ཆ་མཚོན་པ་ཡིན་ན་ཉིས་སྟོང་བཅུ་བཅུ་གཉིས་དེ་ནས་ཉིས་སྟོང་བཅོ་ལྔ་ལོ་ལ་ཡིན་ནའི་རྒྱལ་དར་གང་ལྟར་བོད་རྒྱའི་ས་གནས་ལ་ཡོད་རྒྱུ་ཡི་བོད་པ་དེ་ཚོའི་གི་གཏེར་ཁ་སྔོག་འདོན་ལ་ངོ་རྒོལ་ཤུགས་ཆེན་པོ་བྱེད་དུས་དེ་ཚོའི་གནས་ཚུལ་དེ་ཕྱི་ལོགས་ལ་ཁྱབ་མ་བཅུག་ཡས་ཆེད་དུ་ཁོ་རང་ཚོས་གི་དམ་དྲག་རེད་རྒྱལ་གཅེས་ཆོས་གཅེས་གི་ལས་འགུལ་ཤུགས་ཆེན་པོ་ཅིག་སྤེལ་བ་རེད་གནས་སྟངས་དེ་འདྲའི་ཅིག་གི་འོག་ལ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ཁོ་ཚོས་གི་ད་ཉེན་རྟོག་ཁང་རེད་འཐབ་ཕྱོགས་གཅིག་གྱུར་གི་འགོ་ཁྲིད་ཀྱི་འོག་ལ་མི་མང་རང་གི་ལ་ཕར་འགྲོ་ཨ་ནི་ཁོ་རང་ཚོ་ད་ལྟ་ལས་ཀ་བྱེད་མཁན་གྱི་མི་འདྲ་མི་འདྲ་ཕྱི་ལོགས་རང་ལ་སྤྲོད་ནས་ཉེན་རྟོག་པ་དེ་ཚོས་ཀྱིས་མཉེན་ཆས་དེ་ཕབ་ལེན་བྱེད་ཆོག་གོ་ལ་གོ་ལྟོ་སྤེལ་ཡས་ནས་རེད་དེ་འདྲའི་གི་ལས་འགུལ་ཤུགས་ཆེན་པོ་ཅིག་སྤེལ་ཡོད་རེད་དེ་ནང་བཞིན་གྱི་དྲ་རྒྱ་རང་གི་གནས་ཚུལ་ལ་གཞིགས་བྱ་ཆ་རྐ་ཁོག་རྫོང་ལ་བྱུང་ཡོད་རེད་དེ་ནི་ལྷ་ས་ལ་བྱུང་ཡོད་རེད་དེ་ནི་ང་ཚོས་ཀྱི་གཞིས་ཟིན་ས་ཀྱི་དངུལ་དུང་ལང་སིན་གྱི་ཡང་མི་ལ་བཅར་འདྲི་བྱེད་རྒྱུ་ཡི་སྐྱབས་བཅོལ་བ་གཉིས་དེ་ཉིས་སྟོང་ཉི་ཤུ་རྩ་གསུམ་ལ་གཞིགས་བྱ་རྒྱུ་གྱི་གནས་ཚུལ་ཅིག་རེད།
ལགས་སོ་ཨ་ནི། གལ་ཏེ་ད་ཁ་པར་གྱི་ནང་ལ་བཅུག་ཚར་བའི་རྗེས་སུ་རེད་བ། ཁ་པར་ནང་བཅུག་ཚར་བའི་རྗེས་སུ། བོད་མི་ཁོ་རང་ཚོ་གི་ངོས་ནས་རྒྱ་ནག་གཞུང་གི་སོ་ལྟ་བྱེད་བཞིན་པ་དེ་ཚོར་གི་ཡོད་ན། ཚོར་སྣང་དེའི་སྒང་ནས་ཡ་ཞེད་སྣང་དང་དེ་འདྲའི་ག་འདྲ་ཡོང་གི་ཡོད་ན། རེད་རེད་དེ་འདྲ་མགོ་ལོག་ཁུལ་ནས་རྒྱུ་བོད་པ་དེ་ཁོ་རང་གིས་དེ་ག་རང་གསུང་གི་འདུག། ཁོ་རང་འདི་བྱས་ནས་སློབ་གྲྭ་ནས་ནང་ལ་འགྲོ་དུས། ཉམས་ཞིབ་ཉམས་ཞིབ་ས་ཉེན་རྟོག་པའི་ས་ཚིགས་འདི་བརྒྱུད་ནས་ཕ་གི་ལ་ཞིབ་བཤེར་བྱེད་ཚར་རྗེས་ནང་ལ་འབྱོར་བའི་སྐབས་སུ་ཨ་ནི་ནང་མི་ཁོ་རང་ཚོ་ཡིན་ནས་ཀྱི། ཁ་པར་འདི་ངེས་པར་དུ་ང་ཚོ་དང་ཐག་རིང་ས་ན་མ་བཞག་ན་འདིས་ཀྱི་ང་ཚོས་ཀྱི་སྐད་ཆ་ག་རེ་བཤད་བ་དང། ནི་སྐད་ཆ་ག་རེ་དྲིས་བ་དང་ཁ་པར་ག་རེ་ད་གང་ལྟར་ཞེད་སྣང་དཔེ་འོག་ལ་ཡོད་དུས་སྐབས་སུ་ལ་མི་མང། ནང་ནང་སོ་སོའི་ནང་ཐོག་གཅིག་འོག་གི་ནང་མི་ཚང་མ་མཉམ་དུ་བསྡད་ཡོད་ནའི་ཕན་ཚུན་བར་ལ་སྐད་ཆ་ག་རེ་བཤད་ཀྱི་ཡོད་མེད། སོ་སོའི་སྤོ་བོའུ་ནང་ལ་གོང་ཞིག་ཡོང་དུས་སྐབས་སུ་སྐད་ཆ་བཤད་ཐུབ་ཡོད་མེད་ཀྱི་ཞེད་སྣང་འདི་དཔེ་ཁ་གསལ་པོ་རེད་ཤག། ཨ་ནི་ད་ལྟ་རྔ་བ་ཁུལ་ནས་རྒྱུ་གི་བོད་པ་ཁོ་རང་ཡིན་ནི་རེད་ཁོ་རང་ཚོའི་གིས་ད་རྫོང་འདྲ་བོ་ཆགས་ཆགས་ཡོད་ན་རྫོང་གི་མིང་འདི་ང་ཚོའི་གིས་ད་ཨ་ནི་ད་བདེ་འཇགས་ཀྱི་ཆེད་དུ་ལབ་ཐུབ་མ་རེད་དེ་ཡིན་ནི་ཁོ་རང་གི་རྫོང་འདིར་ཆ་བཞག་ན་ཉིས་སྟོང་བཅུ་གཉིས་ལོ་ལ་ཡིན་བསམ་སོ། སྐུ་ལུས་མེ་མཆོད་ཕུལ་རྒྱུ་གྱི་བོད་པ་གསུམ་བྱུང་ཡོད་རེད་ཉུང་མཐའ་ལ་ང་ཚོས་ཀྱི་ཧ་གོ་རྒྱུ། དེ་འདྲའི་གི་གནས་སྟངས་ཅིག་གི་འོག་ལ་ཁོ་རང་ཚོས་ཀྱི་གྲྭ་ཚང་ནང་ལོགས་ལ་དམིགས་བསལ་གྱི་དམ་དྲག་ཧ་ལས་པའི་ཤུགས་ཆེན་པོ་རེད་དེ་ཡིན་ནི་ཕ་གི་ནང་ལ་ཡོད་རྒྱུ་གྱི་གྲྭ་པ་དེ་ཚོ་ཚང་མ་མཉམ་དུ་རྡོག་གཅིག་རེ་བཞིན་མཐུན་སྒྲིལ་བྱས་ནི་ཕན་ཚུན་བར་གྱི་དམ་ཚིག་གཙང་མ་དཔེ་ཤུགས་ཆེན་པོ་ཉར་ནི་ད་ལྟ་བར་དུ། བོད་ནང་ལ་ཡོད་རྒྱུ་གྱི་བོད་པ་དེ་ཚོས་ཀྱི་གྲྭ་པ་དེ་ཚོས་ནི་ཀྱེ་ང་ཚོས་ཀྱི་ཆོས་རེད་ཨ། རིག་གཞུང་རེད་དེ་ཚོའི་སྐོར་ལ་ནི་ཡིན་ཚེ་བྱས་བསྡད་ཡོད་རེད། ཡིན་ནའི་ད་དུང་ཁོ་རང་ཡིན་ནས་ཀྱེ་ད་བོད་ནང་ལ་ཡིན་ན་མཉེན་ཆས་འདིའི་སྐོར་ལ་ཉམས་ཞིབ་བྱེད་མཁན། རང་དབང་ཅན་གྱི་སྡེ་ཚན་དང་གསར་འགྱུར་བའི་གི་སྡེ་ཚན་དང་འབྲེལ་ཅི་ཡང་ཡོད་མེད་དུས་སྐབས་སུ་ལ་ཁོ་རང་ཚོས་ཀྱི་ཞེད་སྣང་དེ་ཧ་ལས་པའི་ཤུགས་ཆེན་པོ་རེད། སོ་སོའི་ཁ་པར་ནང་ལོགས་ལ་མཉེན་ཆས་དེ་བཅུག་པ་ཡིན་ན་གལ་སྲིད་ཁ་པར་དེའི་ནང་ལོགས་ལ་སོ་སོའི་ཀྱི VPN ཡོད་པ་ཡིན་ན VPN བེད་སྤྱོད་བྱེད་ཀྱི་ཡོད་པ་ཧ་གོ་ཐུབ་པའི་གྱི་ཡང་མཉེན་ཆས་འདིའི་ནང་བ་ལ་ཁྱད་ཆོས་འདུག། ལགས་སོ། ད་ལྟ་ཁྱེད་རྣམ་པ་གི། ད་ལྟ་སྙན་ཐོ་དེའི་ནང་ལ་གཙོ་བོ་དེ། ད་ལྟ་མཉེན་ཆས་དེ་ད་མི་དེ་ཚོ་ཁ་པར་ནང་ལ་བཅུག་པའི་རྗེས་སུ་ནི། མི་དེ་གི་སུ་ལ་སྐད་ཆ་བཤད་གི་འདུག་ག་རེ་ལ་འབྲེལ་བ་བྱེད་གི་འདུག་བརྗོད་གཞི་ག་འདྲའི་གི་རིགས་ལ་ཅིག་བྱེད་གི་འདུག་དེ་འདྲའི་མང་པོ་ལ་ལྟ་ཨ་ནི་དེ་དང་འབྲེལ་བ་ཡོད་རྒྱུ་གི་མི་དེ་ཚོ་གི་ཡིག་ཆ་དེ་ཚོ་བསྡུ་རུབ་བྱས་ཨ་ནི་བོད་མི་དེ་ཚོ་གི་དྲ་རྒྱའི་བརྒྱུད་ལམ་ནས་ཕར་ཚུར་འབྲེལ་ལམ་བྱེད་སྟངས་དང་དེ་ཚོ་གཞི་ལ་བཞག་བྱས་བསྐྱར་དུ་ཨ་ནི་དྲ་ལམ་ནས་བོད་མི་ལ་དྲག་གནོན་བྱེད་ཡ་གི་ཐབས་ལམ་བཟོ་གི་འདུག་ཟེར་ཡ་དེ་དེ་བཤད་བཤད་འདུག་སྤྱིར་བཏང་རྒྱ་ནག་གཞུང་གི་གཞི་རྒྱ་ཆེ་བའི་དྲག་གནོན་ད་སྲིད་ཇུས་མང་པོ་ཅིག་ཡོད་པ་རེད་དེ། ཁྱེད་རྣམ་པ་ཉམས་ཞིབ་ཁང་གི་ངོས་ནས་ད་ལྟ་གི་གནས་སྟངས་འདི་ཟུར་དུ་བཏོན་བྱས་སྙན་ཐོ་འདོན་དགོས་ཡ་གི་རྒྱུ་མཚན་ག་རེ་ཡིན་ནམ། ལགས། དེ་གལ་ཆེན་རེད་ལ་ད་ང་ཚོ། བོད་ནས་ཉིས་སྟོང་བརྒྱད་ནས་བཟུང་ནས་སྐྱབས་བཅོལ་ཚུར་བྲོས་ཕེབས་ཐུབ་མཁན་གི་བོད་པ་ཧ་ལས་བའི་ཉུང་ཉུང་རེད། ཧ་ལས་བའི་ཉུང་ཉུང་ནང་ལོགས་ནས་ང་ཚོའི་སྐྱབས་བཅོལ་ལ་ཚུར་སླེབས་ཐུབ་མཁན་ནང་ལོགས་ནས་ཁ་ཁ་ཤས། བོད་པ་ཁ་ཤས་ང་ཚོ་བཙོན་ཁང་ནང་ལོགས་ལ་བསྡད་ནས་ཁོང་ཚོ། རྡུང་རྡེག་མནར་གཅོད་ཧ་ལས་ཚད་ལས་བརྒལ་བ་བཏང་དུས་སྐབས་སུ་ལ་ཁོང་ཚོའི་གི།

གང་ལགས་རེད་ནུས་པ་དེ་ཤུགས་ཆེན་པོ་མཐོང་ཙང་ང་ཚོས་ཀྱི་དེ་མཉེན་ཆས་དེ་ལ་གཞི་བཟུང་ནས་ད་ག་ནང་བཞིན་གྱི་ཡང་ཧ་ད་ཡིག་ཆ་གསར་པ་གཞན་པ་མཇལ་ངེས་རེད་ཡིག་ཆ་དེ་ཧ་ད་རྒྱ་ནག་གཞུང་གི་མིང་བཏགས་ཀྱི་བོད་རང་སྐྱོང་ལྗོངས་རང་ནང་ལོགས་ལ་ཁོང་ཚོས་ཀྱི་ལྟ་རྟོག་ག་འདྲ་ཞིག་ཡོད་མེད་ཀྱི་ཡིག་ཆ་དམིགས་བསལ་ཆགས་ཡོད་རེད་དེ་བྱས་ནས་ང་ཚོས་ཀྱི་ཉམས་ཞིབ་དེ་བྱས་རྒྱུ་མཚན་དེ་རེད། ལགས་སོ་ལགས་སོ་ཨ་ནི་ད་ལྟ། ཁྱེད་རྣམ་པ་གི་ཉམས་ཞིབ་ཁང་དང་འདི་ཚོ་ངོས་ནས། ཉེ་བའི་ཟླ་བ་ཁ་ཤིག་རང་ཡིན་ན་འདྲ། འདིའི་སྔོན་ལ་ཁྱེད་རྣམ་པ་གི་ཡ། ད་ལྟ་སྙན་ཐོ་ཅིག་བཏོན་སོང་སྙན་ཐོ་དེ་ཡིན་ན། འབྲི་རུ་རྫོང་ལ་ད་ལྟ་ཆུ་མཛོད་རྒྱག་བཞིན་པ་དང་མི་མང་དེ་ཚོ་ས་གནས་ནས་གནས་སྤོར་དགོས་བྱུང་བཞིན་པ་ལ་སོགས་པའི། དཀའ་ངལ་གི་སྐོར་ལ་རེད་ཤག་སྤྱིར་བཏང་བོད་ནང་ལ་གནས་ཚུལ་མང་པོ་ཡོད་དུས་སྐབས་ལ་ཁྱེད་རྣམ་པ་གི། གནས་ཚུལ་འདིའི་རིགས་དེ་བྱེ་བྲག་བྱེ་བྲག་བྱེ་བྲག་གི་སྒང་ལ་སྙན་ཐོ་འདོན་དགོས་ཡ་ཅིག་རེད་བ། ད་དཔེ་བཞག་ན་ང་ཚོས་སྙན་ཐོ་ལབ་དུས་སྐབས་ལ། མང་པོ་དང་ཆེན་པོ་འདོན་ཟུར་འགྲོ་བོ་ཞུ་དོ་ཨ་ཚན་ཤོག་གི་ནང་ལ་དེ་འདི་ཁྱེད་རྣམ་པ་གི་འདི་འདྲའི་བོད་ནང་གི་དཀའ་ངལ་བྱེ་བྲག་པ་དམིགས་སུ་བཀར་བྱས་སྙན་ཐོ་འདོན་དགོས་ཡ་འདི་དམིགས་ཡུལ་ལབ་ན་འདྲ་འདི་གི་དགོས་པ་རྒྱུ་མཚན་ག་རེ་ཡིན་ན།
ལགས། འདིའི་རྒྱུ་མཚན་འདི་ཕྱོགས་རྒྱུ་མཚན་ཁ་ཤས་ཤིག་ཆགས་འདུག་དཔེར་ན་ཆ་བཞག་ན་འབྲི་རུ་རྫོང་འདྲ་པོ་ཆ་བཞག་པ་ཡིན་ན། ས་གནས་རང་གི་ཡུལ་མི་ལ་རྒྱ་ནག་གཞུང་གིས་དམ་བསྒྲགས་བྱེད་སྟངས་རེད་རྒྱལ་གཅེས་ཆོས་གཅེས་སྤེལ་སྟངས་རེད་ཆོས་དང་རིག་གཞུང་རྩ་མེད་བཟོ་སྟངས་ཀྱི་ཉམས་མྱོང་འདི་ས་ཆ་གཅིག་ནས་གྱེས་སའི་ལོ་རྒྱུས་དང་གནས་ཚུལ་དེ་མུ་མཐུད་ནས་ཐོན་པ་ཡིན་ན། ང་ཚོས་ཀྱིས་གནས་ཚུལ་ཕ་གི་ས་ཆ་འདི་ཡི་འགྱུར་བ་ག་འདྲས་སུ་འགྲོ་གི་ཡོད་པ་དང་མི་མང་ལ་གནས་ཚུལ་ག་རེ་བྱུང་ཡོད་པའི་འདི་བརྒྱུད་ནས་རྒྱ་ནག་གཞུང་གི་སྲིད་ཇུས་ལག་བསྟར་ག་འདྲས་བྱེད་ཀྱི་ཡོད་དེ་ལོ་རྒྱུས་དེ་མར་སྟོན་ཐུབ་དུས་དེ་བརྒྱུད་ནས་ཨ་ནི་ཡང་ང་ཚོས་ཀྱིས་ཉམས་ཞིབ་ཀྱི་ཐབས་ལམ་ཅིག་ཡོད་ར་འདི་བེད་སྤྱོད་བྱས་ནས་ས་ཆ་གཞན་པ་ལས་དེའི་འགྱུར་བ་དེ་ག་འདྲས་ཤིག་ནས་འགྲོ་འདུག་གནས་ཚུལ་གསར་པ་དེ་ག་འདྲས་ཤིག་ནས་འགྱུར་བ་འགྲོ་ཡོད་ལ་བརྡ་ཐོའི་དེ་གལ་ཆེན་པོ་ཆགས་ཡོད་དུས། ཞིབ་ཕྲའི་གནས་ཚུལ་དེ་འདྲས་ཅིག་ས་ཆ་གཅིག་ལ་སྟོན་ཐུབ་པ་ཡིན་ན། དེའི་རྐྱེན་གྱིས་ཡང་ང་ཚོ་གསར་ཁང་གི་ཡང་ད་བོད་པ་བཙན་བྱོལ་བོད་པའི་གི་ད་གསར་ཁང་མིན་པའི་གི་ཡང་ཕྱི་རྒྱལ་གྱི་གསར་ཁང་གིས་དོ་སྣང་བྱེད་ཡ་དང་བོད་དོན་རྒྱབ་སྐྱོར་ཚོགས་པའི་གི་གྲོས་མི་དང་གྲོས་ཚོགས་འཐུས་མི་དང་དེ་ཚོ་ཁོ་རང་ཚོས་ནས་གི་དོ་སྣང་ང་རང་ཚོའི་ཧ་གོ་བ་ལ་ཤུགས་ཆེན་པོ་བྱེད་ཀྱི་འདུག་དེའི་རྐྱེན་གྱིས་ཁོ་རང་ཚོས་ཀྱིས་དེ་ལ་དཔག་པའི་བོད་ས་ཡོངས་རྫོགས་ལ་འགྲོ་མ་ཐུབ་ནའི་ས་ཆ་གཅིག་ལ་དེ་འདྲའི་བྱུང་གི་ཡོད་དུས་ས་ཆ་གཅིག་གི་ལོ་རྒྱུས་ཀྱིས་ཁོ་རང་ཚོ་ལ་ཡང་སེམས་པའི་ནང་ལ་ཡིན་ནའི་གི་ཚོར་བ་དང་དོ་ཁུར་སླེབ་ཡ་དང་དེའི་རྐྱེན་གྱིས་བོད་དོན་ལ་རྒྱབ་སྐྱོར་བྱེད་ཡ་གྱི་གཞི་རྩ་བརྟན་པོ་ཞིག་ཆགས་ཀྱི་འདུག། ལགས་སོ་ད་ཐེངས་ཀྱི་ཁྱེད་རྣམ་པ་གིས་ད་ལྟ། རྒྱ་ནག་གཞུང་གིས་ཁ་པར་གི་ནང་ལ་མཉེན་ཆས་མཉེན་ཆས་བཞག་བྱས་དྲ་རྒྱའི་བརྒྱུད་ལམ་ནས་བོད་པ་ལ་བསྟན་འཛིན་སྟངས་འཛིན་དང་ཞིབ་བཤེར་ཚོད་འཛིན་བྱེད་བཞིན་པ་འདི་གི་སྙན་ཐོ་འདི་ལ། རྒྱལ་སྤྱི་ནང་དོ་སྣང་གང་འདྲ་བྱུང་སོང། གང་འདྲ་བྱུང་སོང། ད་ད་ལྟ། ང་ཚོའི་གི་དབྱིན་ཇིའི་དམིགས་བསལ་གྱིས་ད་སྤྱིར་བཏང་ནས་ང་ཚོའི་གི་སྙན་ཐོ་འདི་དབྱིན་ཇིའི་ནང་ལ་སྤེལ་ཡོད་རེད། དེ་འདྲ་སོང་ཙང་ནི་ཀློག་ཐུབ་མཁན་གྱི་གསར་འགོད་པ་དེ་ཚོའི་ཡིན་ནའི་གི་ཁོང་ཚོས་དབྱིན་ཇི་གྱི་རང་ནང་ལོགས་ལ་ཕྱག་ལས་གནང་མཁན་གྱི་གསར་འགོད་པ་དེ་ཚོ་ཆགས་ཡོད་དུས་ད་ལྟ་བར་དུ་ལ་ང་ཚོས་གི་སྙན་ཐོ་དེའི་སྐོར་ལ་དབྱིན་ཇིའི་གསར་ཁང་དམིགས་བསལ་གྱི་ད་ང་ཚོ་དབྱིན་ཡུལ་ནང་ལ་ཡོད་རྒྱུ་གྱི་བྷི་བྷི་སི་ལ་ཐོན་ཡོད་རེད། ད་ནང་བཞིན་གྱི the Voice of America ལའི་ཐོན་ཡོད་རེད། དེ་ནས་ཡ་མཚན་པ་ཅིག་ལ་ནི། Saudi Gazette། ཁོ་རང་ཚོས་ཀྱི་གནས་ཚུལ་དེའི་སྐོར་ལ་གསར་འགྱུར་གསར་པ་ཅིག་བཏོན་ཤག་ཨ་ནི་ད་ནང་བཞིན་ཕལ་ཆེར་ཨེ་བདུན་བདུན་ཕྲག་གཅིག་གཉིས་ཅིག་གི་ཨེ་བདུན་ཕྲག་འདི་སྔོན་གྱི་རྒྱ་གར་རང་ནང་ལ་རེད་ང་ཚོས་ཀྱི་ད Scotland ལ་ཡིན་པའི་ཡིན་ནའི་ཀྱི་ཁོ་རང་ཚོའི་གྲོས་ཚོགས་ནང་ལ་བོད་དོན་རྒྱབ་སྐྱོར་ཚོགས་པ་ཡོད་རེད་ཁོ་རང་ཚོ་ལ་ཡིན་ནའི་ཀྱི་ང་ཡིན་གྱི་ད་ང་ཚོ་བོད་ནང་ལ་སོ་མྱུལ་བྱེད་སྟངས་ཀྱི་ཐབས་ལམ་དྲ་རྒྱའི་བརྒྱུད་ནས་དྲ་རྒྱའི་རིག་ནུས་བརྒྱུད་ནས་ག་འདྲས་བྱེད་ནས་ཡོད་མེད་གནས་ཚུལ་དེ་བཏང་དུས་ས་ཁོ་རང་ཚོས་ནས་ཀྱི་དེ་ལ་དོ་སྣང་བྱེད་ཀྱི་འདུག་དམིགས་བསལ་གྱི་ཨ་རི་དང་དབྱིན་ཡུལ་དུ་ཆ་བཞག་པ་ཡིན་ན་ད་བདུན་ཕྲག་གཉིས་སྔོན་ལ་རྒྱ་ནག་གཞུང་གིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་བསྐྱར་ཞིབ་ཀྱི་གནད་དོན་དེའི་སྐབས་སུ་ཨ་རི་དང་དབྱིན་ཡུལ་གཉིས་ཀྱིས་དམིགས་བསལ་གྱིས་སོ་ཉུལ་བྱེད་ཐབས་ཀྱི་སྐོར་ལ་རྒྱ་ནག་གཞུང་ལ་ནི་སྐྱོན་བརྗོད་ཤུགས་ཆེན་པོ་བྱས་ཡོད་དུས་ཁོ་རང་ཚོ་གཉིས་ཐད་ཀར་འབྲེལ་བ་དང་དོ་སྣང་ཡོད་རྒྱུ་གྱི་ལུང་པ་གཉིས་ཆགས་ཡོད་འདུག། ལགས་སོ་ཨ་ནི་ད་ལྟ་འདིའི་ཁྱེད་རྣམ་པ་གི་ཉམས་ཞིབ Tibet Watch བོད་གནས་ལྟ་ཞིབ་དང་མཉམ་པོ་དེ

ཕྱག་ལས་གནང་རྒྱུ་གྱི Greg Walton ཁོ་རང་ཉིད་གསར་བཙུགས་བྱས་ཡོད་རེད། དེའི་ནང་ལ་ཆེད་ལས་པ་དང་ཉམས་ཞིབ་པ་དང་དཔྱད་ཞིབ་པ་མང་པོ་ཡོད་རེད་བོད་དོན་སྐོར་ལ་དམིགས་བསལ་དོ་སྣང་བྱེད་མཁན། ལགས་སོ་ལགས་སོ་ཨ་ནི་ད་ལྟ་བསྟན་འཛིན་ཆོས་སྐྱིད་ལགས་ཨ་ནི་ཡུ་རོབ་ད་ལྟ་ཧྥ་རན་སི་གི་གྲོང་ཁྱེར་ཕེ་རེ་སི་ནས་ཨ་རིའི་རླུང་འཕྲིན་ཁང་གི་ཀུན་གླེང་བརྙན་འཕྲིན་ལས་རིམ་ལ་ཕེབས་པ་བཀའ་དྲིན་ཆེ་ཞུ་གི་ཡིན། བཀའ་དྲིན་ཆེ་ཚེ་རིང་སྐྱིད་ལགས། ལགས་སོ་ཐུགས་རྗེ་ཆེ་ཞུ་གི་ཡིན། ང་ཚོའི་བརྙན་འཕྲིན་ལ་གསན་གཟིགས་གནང་མཁན་རྣམ་པ་ཚང་མ་ལ་བཀའ་དྲིན་ཆེ་ཞུ་རྒྱུ་དང།